ངེད་ཀྱི་འདི་ཟེར་མེད་ཀྱི་ལུག་ཆུང་དེ་ཚོས་བྱེད་ཕམ་སྤུན་ཆེན་དེ་ཚོས་ཀྱི་མནའ་མ་སེམས་མའི་སེམས་གཙུག་ཏུ་ཉན་བྱེད་མི་དགོས་ལས་པས་བྱེད་ཕམ་སྤུན་ཆེན་དེ་ཚོས་ཀླད་ཤ་བཀའ་དྲིན་ཆེ་ཟེར་ཞུ་ནི་ཨི། ཁ་ཆེའོ་ར། ད་རེས་ང་གི་སྐྱོན་བཅོས་ཀ་མ་ལྷབ་ཀྱི་ཧེ་མ་ཆེ་ག་ར་ལུག་ར། ང་ཆེ་ལུག་བུའི་གི་ང་ཆེ་ལུག་སོ་སྟབས་ད་ལུག། འདི་ཟེར་མེད་ཀྱི་ང་ཆེ་ལུག་སོ་སྟབས་འདི་ཧོམ་ད་ལུག་ཡ་སྟབས་སེ་ང་ཆེ་གི་མནའ་མའི་བདུད་བུའི་ད་འདི་ཟེར་མེད་ཀྱི་ང་ཆེ་བཅག་ཆེམ་འདི་ཚོས་ང་ཆེ་ལུག་སོ་སྟབས་འདི་ཧོམ་ད་ལུག་ང་ཆེ་གི་འདི་སུ་མེད་ཀི་འདི་ལོ་སྲེག་འདི་བཏང་མིན། རེ་ཙི་སྐབས་སུ་སྲེག་འདི་བཏང་མིན་ཡང་བྱས་པ་ང་བྱས་འབྲུག་རྒྱལ་ཁབ་ན་ཡུལ་མི་སྒྲུབ་འདི་ཚུལ་གི་ཨ་ཧེ་འདི་བྱས་ཟེ་ང་བྱས་ལུ། ཆག་ཁྲག་འདི་ཚོས་འཐུང་འདི་བས་ང་བྱས་སྐུ་སེམས་ཟེ་བས་འདི་བས་ཕ་ལན་ཤིམ་ད་ཕ་ཐུག་སྐུ་ཅམ་ཅི་མ་གཏོགས་ང་བྱས་ཀི་སྲེག་འདི་མི་བཏང། འདི་གསུམ་བྱས་ང་བྱས་ཀི་ལ་ལན་ཐབ་འདི་བས་ཧོམ་རུ་བྱས་བས་ཅིན་འདི་གི་ན་མེ་ང་བྱས་ལུ་ཡ་ཁེ་མི་ཏག་ཟེ་ལ་བས་ཀི་ལུ་རྒྱུག་ང་བྱས་ཚུལ་གི་ཧ་གོང། ད་ཁ་ཆེ་བ་ར། ང་ཅའི་ཕམ་པིན་ཆ་དུས་ཚོད་ལོའེ་ན་མ་སུ་མེ་གི། དུས་སུ་མེ་གི་བུའི་གི་ང་ཅའི་ལོ་སོ་བཏབ་དུས་ཧོམ་རུ་ཆི་བས་ཆིན། ད་བུའི་གི་མ་བཏབ་པ་ལུ་དུས་སུ་མེ་རོ་ཆི་ཅང་ཆི་དུས་སུ་མེ་རོ་ཆི་ན་མ་སུ་མེ་གི་འབྲུ་སི་སི་ཡང་ཆི་བ་དུས་སུ་ནམ་སུ་ཆུའི་དུས་ཧོམ་ད་ལུ་དུས་རོ་ཆི་དུས་ཚོད་ང་ཅའི་ལོ་སོ་བཏབ་དུས་ཇོང། དུས་སུ་མེ་གི་སོ་བཏབ་དུས་བའི་ཧོམ་ད་ལུ་དུས། རོ་ཆེ་ན་མ་སེ་མ་ཆོས་དུ་འོམ་དང་ལུ་ཨ་ཧེ་དེ་ཆེ་སེ་ང་ཆེ་གི་དེ་རོ་ཆེ་ལུ་ཐོང་དེ་བས་ང་ཆེ་གི་དེ་ཕ་ལུ་ཡ་ང་གི་སོ་ཐབ་སེ་ང་ཆེ་ཕ་སྤྲོད་མ་སྤྲོ་ང་ཆེ་གི་ཁོ་ལུ་བོ་མི་ཆབ་མེ་ན། དེ་གི་དིང་ལེ་དོ་རུ་ར་ང་ཆེ་གི་དེ་སུ་མེ་གི་ཕ་ལུ་བོ་ཆབ་དེ་གི་བས་ང་ཆེ་མེབ་ཆབ་དེ་བས་དམ་ཨི། དེ་ཅོག་ར་ཆི་བེ་ར་ཆེ་ཕམ་པིན་ཆ་དེ་ཆུ་ལུ་དེ་སུ་མེ་ལབ་དུས་འོམ་དང་དུས་དེ་བས་ཆེ་གི་མ་སྒྲུ་བ་ལུ་དེ་སུ་མེ་གི་དུས་གི་སོ་ཐབ།

འདི་སུ་མེད་ཀྱི་ཆས་ཀྱི་ཕམ་སྤུན་ཆ་དུས་ཚུལ་ལས་གདབ་པའི་སྒོ། འདི་ཀའི་སྟེང་ལས་ཆས་ཕམ་སྤུན་ཆ་དུས་ཚུལ་གྱི་དོ་རུ་ར། སྣལ་མ་སྲན་མའི་འབྲུ་སིལ་སིལ་གྱི་ཉེན་ཁ་ཆས་ཀྱི་མ། མ་བྱུམ་གྱི་ཧེ་མ་ལའི་ར། འདི་སུ་མེད་ཀྱི་ང་ཆ་ལུ་དོམ་གྱི་སོ་བཏབ། ཡང་ཅིས་པ་འདི་སུ་མེད་ཀྱི།

བདེ་ར་བེ་རུ་ར། དུས་གསུམ་མེད་ཀྱི་གདོང་མཁལ་མ་རྣལ་མ་སེམས་མེད་ཀྱི་ཁྲག་བཟའ། དུས་གསུམ་མེད་ཀྱི་ཆ་ར་གི་གུ་དོ་ཁ་ལེ། དུས་གསུམ་མེད་ཀྱི་ཁྲག་དུས་ཚོད་ཐེན་འོ་མི་གོ་ལེ་བས་ཆེ་ཕམ་པན་ཆ་དུས་ཚོད་ཀྱི་སྨན་ཁ་ན་ལུ་ཀེ་གོ། དུས་གསུམ་མེད་སྨན་ཁ་ན་ལུ་ཀེ་དེ་གི་བས་ད་ག་ཅི་གི་སོ་ད་ད་པི་ན་དུས་ཚོད་འདི་ག་གི་སོ་ད་ད་པི་ན་དུས་ལས་བཞོབ་འདུག་ག་ཡང་བྱི་བ་འདི་རྣལ་མ་སེམས་མེད་ཀྱི་ཆོས་དུས་འདུག་ག་དུས་ལས་བཞོབ་བས་ཆེ་གི་ཧ་གོ་ཤིམ་ད་ཡ Doctor ར་བེ་རུ Nurse ར་བེ་རུ་ཆེ་གི་ལས་བཞོབ་བས།

བྱམས་དང་བུན་སེམས་འདི་ཚོ་ག་ར་ལུ་ཀན་ཅོ་ཆ་ར་གི་ཐུགས་རྗེ་ཀི་གོ་ལེ་བས་ད་རེ་དོ་རུ་ཀན་ཅོ་ཆ་ར་གི་བཀའ་ཉན་ནི་གི་བསྟན་ལུ་ཁོང་ག་ར་གྲ་སྒྲིབ་པའི་གཞུ་བྱེད་མི་གོ་ལེ་བས་ལས་ཤ་ཀ་དྲིན་ཆེ་ས་ཞུ་ནི་ཨིན། འདི་ཅམ་ཅི་མ་གཏོ་ཁོང་ར་གི་ཕ་སྤུ་བཞི་འདི་ཚོ་ཨ་ལུ་འདི་ཚོ་ག་དེ་ར་ཡུལ་འདི་ཚོ་ལས་ཀན་ཅོ་ཆ་ར་གི་ཐུགས་རྗེ་གཟིགས་འདི་ན། འདི་མི་འདི་ཚོ་ལུ་ཧ་གོ་ནི་གི་བསྟན་ལུ་ཁོང་གི་རིབ

འདི་གི་སྟེང་ལས་ང་ལྕེ་ཆུ་ག་ར་ལུ། འདི་བཟོད་མེད་ཀྱི་ཕོ་སྐེམ་དང་ནུ་ཆུ་ཁོ་གཉིས་འདི་བཟོད་མེད་ཀྱི་དཔེ་བསྒྲགས་སྡིག་པའི་སྐྱོན་བརྗོད་ཀྱི་ང་ལྕེ་ལུ་བསྟན་འདི་བའི་ཡུལ། ད་སྐྱོན་བརྗོད་སེ་ལབ་དང་ལུ་ཡེ་ཤུ་མ་ཤི་ཀ་གི་ཁུག་གི་ང་ལྕེ་ལུ་དཔེ་བས་དཔེ་སེ་མ་ཤི་བུ་རུ་བརྗོད་བྱེད example གི་གོ་ལ་བས་ཁོ་གི་ང་ལྕེ་ལུ་བསྟན་འདི་བའི་ཡུལ། ད་སྟེམ་དང་ལུ་དང་མ་ར་ངེད་ཀྱི་མི་ཏོ་ཁ་ངེད་ཀྱི་སེ་ལབ་དང་ལུ་ཕོ་སྐེམ་གྱི་མི་ཏོ་ཁ་ལུ་འདི་བཟོད་མེད་ཀྱི་འདུས་མ་མེད་མ་ལུ་སྣ་མ་བཟོད་མེད་ཀྱི་ཤིང་བུ་འོམ་བས་ཁོ་གི་མི་ཏོ་ཁ་ལུ་ཕོག་འདི་བའི་འདུ།

བྱུ་རུ་ར་ཡུ་རུ་ཆོས་ཀྱི་ཕག་ཐུགས་ཁུག་རྟ་ལུ་པའོ། འདི་ཀི་ཕབ་འདི་ཚུ་ཀེ་པའོ་བྱུ་རའི་ངེ་ཀི་ང་ཅི་ཀི་དོང་ཁ་ལུ་ཀུག་མེ་སེ་འདི་ཕུ་ཡ་ལེ་ཞི་བའི་ཀེ་ཤམ་ག། ཕབ་འདི་ཀི་ན་མ་སེ་ཀམ་ཆམ་ཡ་ད་མ་ཁམ་ལུ་སི་སི་ཁམ་ལུ་སི་སི་བའི་ཐོང་མེ་ན་ང་ཅི་ཚུ་ཀི། ལེ་ཞི་མ་ག་ཏེམ་ཅི་ང་ཅི་ཀེན་ཆུ་ལུ་ཕུ་གོ་པི་ན་འདི་ཀེན་ཆུ་ལུ་ར་ང་ཅི་ཕུ་གོ།

ཁོང་ལ་སེམས་ཀྱི་ནང་ན་ལི་ར་ལས་ཤ་བཀའ་དྲིན་ཆེ་ཚད་ཞུ་ཨིན། དེ་མི་དེ་ཚོ་ལུ་ནག་མ་སེམས་མེད་ཀི། ཁོང་གི་སེམས་ཀྱི་ནང་ན་ལི་ར་ལ་ལན་ཐབས་ཅི་འགོད་ལེ་བའི་ལས་ཤ་བཀའ་དྲིན་ཆེ་དེ་མེ་ལམ་ཡུལ་ཤི་གི་ཚད་ན་ཞུ་ནི་ཨ་མེན་ལས་ཤ་བཀའ་དྲིན་ཆེ།